ངས་མར་ཚང་མར་ཞུ་ཡས་དེ་ག་རེད་ཟེར་སོང་ན། བོད་ཀྱི་རོལ་མོའི་སྒྱུ་རྩལ་ལས། རྐྱེན་གཞན་ལས་བྱུང་བའི་རོལ་མོ། ཨ་ནི་རོལ་ཆའི་རིག་གནས་སྐོར་ལ་ཨ་ནི་ཅུང་ཟད་ཞུ་ཡིན། ད་ང་ཚོ་ཁྱེད་རང་ཚོ་ནམ་རྒྱུན་ནས་ཧ་གོ་བ་རེད་བ་དེ་ནམ་རྒྱུན་ཚོ་ནས་ང་རང་ཚོའི་འཚོ་བའི་ནང་ལོགས་ལ་ཨ་ནི་རོལ་མོ་དེ། ཁྱབ་བསྡད་པ་རེད་བ་འོ། དཔེར་ན་གང་དུ་བསྣམས་པ་ཡིན་ནའི་འདྲ། ཨེ་ནི་ང་ཚོ་གཅིག་གི། གང་དང་གང་ཡིན་པའི་གནས་ནས་རོལ་མོ་དེ་སྤྱིར་བཏང་གི། ཡོངས་ཁྱབ་རེད་འོ་ཡོངས་ཁྱབ་རེད། ད་ཡིན་ནའི་རོལ་མོའི་རིག་གནས་སྐོར་མར་བཤད་ཤོག་ཟེར་དུས་དེ་ནས་ཨེ་ནའི་ཁག་པོ་ཞེ་དྲག་ཡོད་རེད། རོལ་མོ་ཉན་ཤེས་ཀྱི་རེད་ཁྱེད་རང་ཚོས་རེད་བ། ཉན་ཤེས་ཀྱི་རེད་ཁ་ཅིག་བཏང་ཤེས་ཀྱི་རེད། ཉན་ཤེས་ཀྱི་རེད་བཏང་ཤེས་ཀྱི་རེད་དེ་ནས་ཁར་རོལ་མོའི་རིག་གནས་བཤད་དུས་ཚོད་ན་ཡང་ད་དེ་ག་འདྲས་རེད་བཤད་དུས་བཤད་ཤོག་ཟེར་དུས་ཚོད་ན་ནི་བཤད་ཁག་པོ་ཨ་དེ་སོང་ད་ང་རང་ཚོས་དེའི་ཐོག་ལ་དོ་སྣང་རེ་བྱས་ན་ཡག་པོ་བ་རེད། སྤྱིར་རོལ་མོ་རོལ་མོ་ཟེར་འདི་ག་འདྲས་ཟིག་བར་སོང་ད་རྒྱ་སྐད་ནང་དབྱིན་ཡོད་ཟེར་འདི་རེད་ཨོ་རོལ་མོ། དེང་སང་རོལ་དབྱངས་ཟེར་གྱི་འདུག་ཨ། སྔོན་མ་དེ་ད་དཔེ་དེབ་དེ་ཚོ་ནང་ལ་ག་འདྲས་ཟིག་བྲིས་ནའོ་བསམ་ན་རོལ་མོ་ཟེར་བྲིས་བ་རེད་དཔེར་ན་ས་པཎ་གྱི་རོལ་མོའི་བསྟན་བཅོས་ཟེར་ན་རོལ་མོའི་བསྟན་བཅོས་དེ་ལ་གཉིས་ཚུད་པ་རེད་ལྷན་ཅིག་སྐྱེས་པའི་རོལ་མོ་དང་རྐྱེན་གཞན་ལས་བྱུང་བའི་རོལ་མོ་ཟེར་གཉིས་ཡོད་རེད།

ཨ་ནི་ལྷན་ཅིག་སྐྱེས་པའི་རོལ་མོ་ཡིན་ནའི་འདྲ། དེ་སྐད་ཐམས་ཅད་གང་ཙམ་རོལ་མོ་ཡིན་དགོས་པ་རེད། རོལ་མོ་ཡིན་ན། ལྷན་ཅིག་སྐྱེས་པའི་རོལ་མོ་དང་རྐྱེན་གཞན་ལས་བྱུང་བའི་རོལ་མོ་གཉིས་གང་རུང་ཞིག་ཡིན་དགོས་པ་རེད། ཡང་མེད་ན། རྐྱེན་གཞན་ལས་བྱུང་བའི་རོལ་མོ་དང་ལྷན་ཅིག་སྐྱེས་པའི་རོལ་མོ་གང་ཡིན་པ་ཡིན་ནའི་དེ་ག་ལ་ཚང་རོལ་མོ་ཡིན་དགོས་པ་རེད། འོ་ན་རྐྱེན་གཞན་ལས་བྱུང་བའི་རོལ་མོ་དེ་དང་ལྷན་ཅིག་སྐྱེས་པའི་རོལ་མོ་དེ་ག་གི་སྔོན་ལ་བྱུང་བ་རེད་ཟེར་ན་སྤྱིར་བཏང་བྱས་ན་ལྷན་ཅིག་སྐྱེས་པའི་རོལ་མོ་དེ་སྔོན་ལ་གོ་དགོས་རེད། འདི་མི་འགྲོ་བ་མི་བྱུང་བ་ལས་འགྲོ་བ་མི་ཨ་ནེ། མགྲིན་པ་ལ་སོགས་པ་གང་དུ་ཡོད་ར་སྒྲའི་སྐྱེ་གནས་དེ་བཞིན་གང་ག་ཡོད་རེད། སྒྲའི་སྐྱེ་གནས་དེ་བཞིན་ཡོད་རེད་དེ་ལ་བརྟེན་པའི་ཨ་ནེ། གཞས་ཨ་ནེ། སྒྲ་མི་འདྲ་ལྟ་མཁན་ཡོད་ར་བ་དེ་གར་ཟེར་གྱི་འདི་ལྷན་ཅིག་སྐྱེས་པའི་རོལ་མོ་རེད་དེ་སྔོན་ལ་རེད་ད་རྐྱེན་གཞན་ལས་བྱུང་བའི་རོལ་མོ་དེ་རྗེས་སུ་བྱུང་བ་རེད། ད་དེ་ཐོན་སྐྱེད་ལག་རྩལ་གྱི་ནང་ལོགས་ལ་ཨ་ནེ། སོ་སོའི་ཉམས་མྱོང་ལ་བརྟེན་བྱས་རྗེས་ཨ་ནེ། སྒྲ། ཨ་ནི་སྙན་པ་ཡོད་པ། ཨ་ནི་སྒྲ་ཨི་ནི་གསང་བ་ཡོད་པ། དེ་ཚོ་ཡར་འདམ་བྱས་བྱས། ཨ་ནི་རྡུང་བྱས་བྱས། བེད་སྤྱོད་དང་སྦྱོར་བ་བྱས་ནས་གང་དུ་རོལ་མོ་ཆགས་རུང་བ་རེད། སྤྱིར་དངོས་པོ་མཐའ་དག། ང་ནི་སྐྱེས་བཞིན་ལ་བྱོན་མོར་རོལ་མོ་ཆགས་རུང་བ་རེད་ཟེར་ཆགས་རུང་བ་རེད། ཆགས་རུང་བ་རེད། ཡིན་ནའི་ཁོ་ཆགས་དང་མ་ཆགས་ཟེར་འདི་ག་རེ་སོགས་ཁོ་བེད་སྤྱོད་གཏང་དུས་ཙམ་ནས་བེད་སྤྱོད་ཡོད་མེད་འདི་ལ་རག་ལས་པ་རེད། དཔེར་ན་ང་ཚོས་ལྕགས་ལག་སྦྱིན་པའི་ཡིན་ནི་རུ་བ། ལྕགས་ལག་སྦྱིན་པའི་ནི་ནམ་རྒྱུན་དུ་ནི་ཁོ་ཚོའི་སྒང་ལ་བེད་སྤྱོད་བྱེད་དགོས་བ་རེད། བེད་སྤྱོད་བྱེད་དགོས་བ་རེད་ད་དེ་ག་རེ་རེད་ཟེར་སོང་ན། གཞས་བཏང་ཁོ་རྡུང་བྱས་རྗེས་གཞས་ལ་རམ་བུ་དེ་རམ་དེ་བྱས་ཡིན་ནི་འདྲ་དེའི་ནང་ལོགས་ལ་སྐེ་ཆས་སྒྲིག་བྱས་རྗེས་དེའི་ནང་ལ་གཞས་བཏང་ཐུབ་བ་དེ་འདྲ་བཟོས་བ་ཡིན་ན་དེ་ག་རེ་ཟ་རོལ་མོ་ཆགས་འགྲོ་བ་རེད། རེད་བ། དུས་རེད་དེ་འདྲའི་རྡོ་བ་དེ་སང་འདིར་གཅིག་གི། དེ་མ་དེ་འདྲ་སྒྲིག་བྱས་རྗེས་ཨེ་ནི་གཞས་དེ་འགའ་དེ་རུ་ཁོ་དེ་མ། མ་གཞི་ཁོ་རང་འདིར་རུ་བ་ང་ཚོ།

དེ་ཚང་ཞེས་བར་ཏཱ་ཧྲང་ཡོད་ཏཱ་ཆི་ཡོད་ཟིན་ཞེས་བར་བ་ཧོ་དི་ཞེས་བར་ཏཱ་ཧོ་དི་དུ་ནས་ཤེས་རོ་བ་ས་པཎ་གྱི་ད་ལོ་དེ་མང་པོ་ཕྱིན་པ་རེད་རོ་བ། ང་ཚོ་བྱས་ན་སྤྱི་ལོ་ཆིག་སྟོང་ཉིས་བརྒྱ་དང་དུས་རབས་བཅུ་གསུམ་པའི་ནང་གི་མི་རེད་བ། ཨོ་དེ་དུས་ནས་ག་རེ་ཟ་ས་པཎ་གྱི་རོལ་མོ་བསྟན་བཅོས་ནང་ལ་གསལ་པོ་ཞེ་དྲག་གསུངས་བ་རེད། ད་དེང་སང་ང་རང་ཚོས་མཚམས་མཚམས་ཧ་གོ་མི་འདུག་ག། ང་ཚོ་མགོ་འཐོམ་ཨ་ནི་གཞན་དག་ནང་ལ་བཙལ་གར་འགྲོ་བ་རེད་རིག་གཞུང་གི་མར་དེ། དོན་དངོས་ཐོག་ལ་རྐང་ཚུགས་དེ་ད། ང་རང་ཚོ་བོད་ཀྱི་སྐྱེས་ཆེན་དམ་པ་ཚོས་ཨེ་ནས་སྔོན་མ་སྔོན་མ་ནས་དེ་རོལ་མོ་བསྟན་བཅོས་ལུགས་མེད་ནས་ཡག་པོ་བརྩམས་ཡོད་རེད་ལ། དེ་ཚོ་དོ་སྣང་བྱས་བྱས་བྱས་བྱས་པ་ཡིན་ན་གཞི་ནས་ང་ཚོའི་རིག་གནས་ཀྱི་དེ་གཏིང་རུ་དུ་ག་ཚད་ཚུགས་ཡོད་མེད་རེད་བ། རྒྱ་ག་ཚད་ཆེ་པོ་ཡོད་མེད་དེ་ཧ་གོ་གི་རེད་དེ་གལ་ཆེན་པོ་རེད་ཤག། འདི་མ་ཤེས་པ་བྱས་ཨ་ནི་སྤྱིར་བཏང་གི་ང་རང་ཚོ་ཅིག་ལག་ལེན་སྒང་ལ་ཅིག་གང་ཡོད་པར་ཚོ་སོ་སོའི་རང་སྣང་གང་ཤར་གི།

ཨ་ནི། སོ་སོའི་རང་སྣང་གང་ཤར་གི། ཨོ་འདིའི་སྒྲ་དེ་སྙན་པོ་འདུག་འདི་ནང་བཅུག་ཞོག། ཨོ་འདིའི་སྒྲ་དེ་རྫིག་པོ་འདུག་འདི་ནང་བཅུག་ཞོག། ཨོ་འདི་འདྲ་བྱུང་བ་ཡིན་ན་ག་རེ་བྱེད་ཀྱི་ཟེར་ན། གཞུང་ལུགས་མེད་པའི་རོལ་མོའི་བརྩམ་བྱ་ཆགས་པ་རེད། གཞུང་ལུགས་མེད་པའི་རོལ་མོའི་བརྩམ་བྱ་དེ་ཁོ་རང་གི་བརྩམ་ཡས་ཀྱི་སྐབས་དེ་ཚོད་དུ་མིའི་ཨ་མཆོག་ཉན་དུས་དེ་ནས་ཧོབ་བསྟན་ན་སྙན་པོ་ཡོད་པ་རེད་འདུག་བསྟན་ནས་སྒྲ་ཤར་བོར་གྱུར་བ་རེད། ད་ཡིན་ན་འདི་ལ་ཞིབ་འཇུག་བྱས། ཨ་ནི་གཅིག་མ། དེ་བོད་རིག་གནས་ཀྱི་ཁོར་ཡུག་ཅིག་ནང་ལ་བཞག་བྱས་བྱས་ཞིབ་འཇུག་བྱེད་གར་ཡོང་དུས་དེ་ཨ་ནི་ཁོ་ནང་ལ། ཨ་ནས། སྐྱོན་མང་ཤོས་མཐོང་གི་བ་རེད་བ། ཨུན། ག་རེ་ཟ་རིག་གནས་ཀྱི་རྨང་གཞི་མེད་པའི་སྐྱོན་མང་ཤོས་ཐུང་གོ་བར། དེ་སོང་ད། ང་ཚོས་དཔེར་ན། བོད་རོལ་མོ་འདི་དཔེར་ན་ཉན་ཙམ་པས་འགྲིག་གི་བ་མ་རེད། བཏང་ཙམ་པས་འགྲིག་གི་བ་མ་རེད། དེ་རིག་གནས་ཀྱི་རྒྱབ་ལྗོངས་དང་རིག་གནས་སྣང་ཚུལ་དེ་ཚོ་ཡག་པོ་ཤེས་དགོས་བ་རེད། དེ་ཤེས་པ་ཡིན་ན་ང་ཚོ་བོད་ཀྱི་རིག་གནས་ཀྱི་ནང་ལོགས་ནས། ཨ་ནས་བཟོ་རིག་པའི་ཁོངས་སུ་གཏོགས་པའི། ཨ་ནས། རོལ་མོ་བརྗོད་བར་བ། དེ་ནང་ལོགས་ནས་ག་རེ་ཟེར་སོང་ན། རྐྱེན་གཞན་ལས་བྱུང་བའི་རོལ་མོའི་རྣམ་གཞག་དེ་ཚོ། ཨ་ནི། ཕུན་སུམ་ཚོགས་པ་ཡག་པོ་བྱུང་གི་རེད། བོད་ཀྱི་རོལ་མོ་ལ་སྤྱིར་བཏང་བྱས་ན་ང་ཚོ་ད་ལྟ་ཆེས་བར་ཆད་གཉིས་ཡོད་སོང་ཨ། རོལ་མོ་ཁོ་རང་ལ། ལྷན་ཅིག་སྐྱེས་པའི་རོལ་མོ་དང། རྐྱེན་གཞན་ལས་བྱུང་བའི་རོལ་མོ་གཉིས་ཡོད་རེད་བ། ད་ང་ཚོས་བཤད་ཡས་དེ་ག་རེ་ཟ་རྐྱེན་གཞན་ལས་བྱུང་བའི་རོལ་མོ་དེ་རིགས་བཤད་དགོས་པ་རེད། རྐྱེན་གཞན་ལས་བྱུང་བའི་རོལ་མོ་དེ་ནམ་རྒྱུན་ང་ཚོ་ཁ་སྐད་ལ་ག་རེ་ཟེར་སོང་ན་རོལ་ཆ་ཟེར། ཡང་ན་སྦ་ཆ་ཟེར་གི་ཡ་འོ་འདི་རེད་ཟེར་གི་རེད། སྤྱིར་བཏང་གི་ང་ཚོས་ཡི་གེ་ནང་ལོགས་ལ།

ཉུང་ཉུང་མ་རེད། ད་བེད་སྤྱོད་བཏང་དུས་ཙམ་ལ་ཁ་ཤས་བེད་སྤྱོད་བཏང་མ་བཏང་ཐུག་པ་རེད་མ་གཏོགས་པས། ཁོ། ནང་དོན་བྱས་ན་ཕུན་སུམ་ཚོགས་པ་ཡོད་པ་རེད། ད་ང་ཚོ་དེ་རིང་མར་བཤད་ཡས་དེ་ག་རེ་ཟེར་སོང་ན། ད་ལྟ། རྐྱེན་གཞན་པའི་རོལ་མོ་ནང་ལོག་ནས་ད་དང་ཐོག། རྔ་དང་སྦུག་གཉིས་བཤད། རོ། རྔ་དང་སྦུག་གཉིས། ད་རྔ་དང་སྦུག་གཉིས་མར་བཤད་ཡོང་དུས་ཙམ་ན། དེ་གི་ཡོད་ན་ཨ་ཅེ་ལྷ་མོའི་བོད་ཁག་གི་ཨེ་ནི། ནང་ལོག་གི་རོལ་ཆ་འཇོག་བར་བ་གཙོ་བོ་ག་རེ་དང་ག་རེ་འདུག་གས། ཨོ་རྔ་དང་སྦུག་གཉིས། ཨོ་འདུག་སེ་རེད་རྔ་སྦུག་གཉིས་གཙོ་བོ་རེད།

དེའི་རྒྱུ་ཆ་བོར་བ། འོ་ཐང་དེའི་འཁྲབ་གི་རེད། རྒན་ལགས་སྐུ་ཁམས་བཟང། བོད་ཀྱི་རོལ་དབྱངས་གསར་རྩོམ་སྐབས་སྲོལ་རྒྱུན་རོལ་དབྱངས་དེ་བེད་སྤྱོད་ཅི་འདྲ་བཏང་ན་དགའ་ས་རེད། ཨ་མ་ཤོད་ད་ངས་ལན་གྱི་པ། ད་དེ་དེ་འདྲ་ཞིག་རེད། བོད་ཀྱི་རོལ་དབྱངས་གསར་རྩོམ་གྱི་ནང་ལོགས་ལ་བོད་ཆེན་གྱི་སྲོལ་རྒྱུན་གྱི་རོལ་ཆ་འབྱོར་བ་དེ་བེད་སྤྱོད་བཏང་ཡས་དེ་ང་རང་ཚོ་བསམ་བཏང་ཡས་དེ་གལ་ཆེན་པོ་ཞེ་དྲག་ཡོད་རེད། ང་ཚོ་བོད་ཀྱི་རོལ་དབྱངས་ཡིན་ནའི་འདྲ་ག་རེ་ཡིན་ནའི་འདྲ་གསར་གཏོད་ཀྱི་རོལ་དབྱངས་ཡིན་ནའི་འདྲ་དེང་རབས་ཀྱི་རོལ་དབྱངས་ཡིན་ནའི་འདྲ་སྲོལ་རྒྱུན་དེ་ཁ་བྲལ་ཡ་ཡོད་མ་རེད་ད་འདི་མི་རིགས་ཆ་རེད་མི་རིགས་ཀྱི་སྲོལ་རྒྱུན་དེ་ཁ་བྲལ་སོང་ན་མི་རིགས་ཀྱི་རྩ་བ་བརླག་ཡོང་བ་རེད་མི་རིགས་ཀྱི་རྩ་བ་བརླག་ན་ཨ་ནི་འདི་ག་རེ་རེད་ཟེར་བ་རེད་ད་ཨོ་རིགས་ཟེར་འདི་ག་རེ་ཟེར་ན་བརྒྱུད་པ་ནས་བཙུགས་དེ་ཡོད་རེད་པ་ཨོ་འདི་རེད་ད་ང་ཚོ་བོད་ཀྱི་རོལ་དབྱངས་ལ་ཆ་བཞག་པ་ཡིན་ན་དཔེར་ན་གསར་རྩོམ་བྱེད་མཁན་བྱེད་པ་ཡིན་ན་ག་རེ་བྱེད་པ་རེད་ཟེར་སོང་ན་སྲོལ་རྒྱུན་གྱི་བ་ལ་རོལ་མོའི་རིག་པའི་གཞུང་ལུགས། སྲོལ་རྒྱུན་རོལ་མོའི་རིག་གནས་ཀྱི་སྣང་ཚུལ་དེ་ཚོ་ལ་ཡང་ཞིབ་འཇུག་ཡག་པོ་བྱས། བརྟག་དཔྱད་ཞིབ་འཇུག་ཡག་པོ་བྱས། འདི་མགོ་ཚོས། བྱས་རྗེས་གཞི་ནས་ག་རེ་ཟེར་གསར་རྩོམ་ནང་ལོགས་ལ་བེད་སྤྱོད་བཏང་པ་ཡིན་ན། གསར་རྩོམ་བྱས་པ་དེ་མི་རིགས་ཁྱད་ཆོས་ལྡན་པ་དང། དེང་རབས་ཀྱི་ཁྱད་ཆོས་ལྡན་པ། ག་རེ་ཟེར་དང་ཁུངས་ལུང་བཤད་རྒྱུ་ཡོད་པ་དེ་འདྲ་ཆགས་ཡོད་པ་རེད། དེ་མ་ཡིན་བྱས། སྲོལ་རྒྱུན་དེ་ཕར་ལ་གཡུག།

རོལ་མོའི་བརྩམ་བྱ་དེ་ཚོ་བརྩམས་པའི་སྐབས་རྩ་ལ་སྲོལ་རྒྱུན་གྱི་རོལ་མོ་དེ་ཚོ་བེད་སྤྱོད་བྱེད་པའི་སྐབས་རྩ་ལ་ག་རེ་ཟེར་སྲོལ་རྒྱུན་གྱི་རོལ་མོའི་རིག་པའི་གཞུང་ལུགས་དེ་ཚོ་ཡག་པོ་ཞིབ་འཇུག་ཡག་པོ་བྱས་གཞི་ནས་ལུགས་དང་མཐུན་པའི་སྒོ་ནས་བོད་ཀྱི་ནང་ལ་བརྩམ་བྱ་གསར་རྩོམ་ནང་ལ་བླུགས་པ་ཡིན་ན་ཨ་འདི་ཡག་པོ་ཞིག་ཆགས་ཀྱི་རེད། གཅིག་ནས་བོད་ཀྱི་ཨ་ནི་མི་རིགས་བྲོ་བ་ཡོད་པ། གཉིས་ནས་ག་རེ་ཟེར་སོང་ན་སྲོལ་རྒྱུན་གྱི་ཉམས་དང་ལྡན་པ། དེ་ནས་ག་རེ་ཟེར་སོང་ན་འདི་བྱས་དགོས་རེད་དེ། དེང་རབས་ཀྱི་ག་རེ་ཟེར་སོང་ན་སྒྱུ་རྩལ་གྱི་ཨ་ནི། ནས་ཁྱད་ཆོས་མངའ་བ་དེ་འདྲས་བྱེད་དགོས་རེད་དེ་བྱུང་པ་ཡིན་ན་ཨ་ནི་དེ་ཕུན་སུམ་ཚོགས་པ་ཡག་པོ་བྱེད་དགོས་རེད་ད་དཔེར་ན་ཆ་བཞག་སོང་ན་ད་དེ་འདྲས་ཡོད་རེད་དཔེར་ན་ང་ཚོ་དེ་ཆེད་ལས་ཟློས་གར་ཚོགས་པ་དེ་འདྲས་ད་དེ་ཚོས་དེ་འདྲས་ཞིག་བཟོས་འདུག་ག་བོད་པའི་དཔེར་ན་རོལ་མོ་སྣ་ཚོགས་མཉམ་དུ་དཀྲོལ་ཡས་རིགས་དེ་འདྲས་མང་པོ་ཞིག་བཟོས་ཡོད་རེད་ཁག་ཅིག་ག་རེ་ཟེར་སོང་སྤྱི་ཆ་ནས་གོ་གྲུབ་འབྲས་ལེགས་པོ་ཐོབ་ཡོད་རེད་ཡིན་ནའི་ག་རེ་ཟེར་སོང་ད་དེ་ཞིབ་ཕྲ་མར་བལྟ་དུས་དེ་འདྲས་དེ་ཚོའི་ནང་ལ་ལས་སྐྱོན་དེ་འདྲས་ཏོག་ཙམ་འདུག་ག་སྐྱོན་ག་རེ་མཐོང་བ་རེད་ཟེར་སོང་ན་དཔེར་ན་ང་ཚོ་སྲོལ་རྒྱུན་གྱི་རོལ་མོ་ལ་ཡང་ཞིབ་འཇུག་བྱེད་རྒྱུ་ཅིག་བྱུང་ཚེ་མ་དང་ཨོ། གཉིས་ནས་ག་རེ་ཟེར་ན་ཆོས་ལུགས་རུལ་བའི་རོལ་མོ་ལ་ག་རེ་ཟེར་ན་གཅིག་གི་རྒྱུས་མངའ་དེ་ཙམ་མེད་པའི་སྒོ་ནས་མར་བརྩམ་བྱའི་ནང་བླུགས་ཡོང་དུས་དེ་ནས་ག་རེ་བྱེད་པ་རེད་ཟེར་སོང་ན་ཁོ་ཏག་ཏག་དེ་ཡི་གི་གཞུང་ལུགས་དང་འགལ་བ་དེ་འདྲ་ཡོང་གི་འདུག་ག། དཔེར་ན་ཆ་བཞག་སོང་ན་རྒྱ་གླིང་བཏང་ས་ལ་རྐང་གླིང་བཏང་དགོས་ཡོང་བས་སོ། རྐང་གླིང་བཏང་ས་རྒྱ་གླིང་བཏང་དགོས་མེད་སོགས་དེ་འདྲས་རེད། ང་ཚོ་སྲོལ་རྒྱུན་གྱི་རོལ་མོར་ཆ་བཞག་ན་དེ་འདྲས་རེད་བ་ད་གོ། དཔེར་ན་ཆོས་ལུགས་རོལ་ཆ་དེ་ཚོ་ཡིན་ན་སྒྲིག་གཞི་དེ་ཚོ་ཚགས་དམ་པོ་ཞེ་དྲག་ཡོད་རེད། འོ། སྒྲིག་གཞི་ག་འདྲས་ཡོད་རེད་ཟེར་ན་དཔེར་ན། རྒྱ་གླིང་ཆ་རྒྱ་གླིང་ཆ་དགོས་དགོས་ཡོད་ན་ཡང་དུང་ཆེན་ཆ་དགོས་དགོས་རེད། རྐང་གླིང་ཆ་དགོས་དགོས་ཡོད་ན་ཡང་དུང་ཆེན་ཆ་དགོས་དགོས་རེད། འོ།

ད་རྒྱ་ནག་ས་ཆ་ཁག་ལ་འཁྲབ་སྟོན་བྱེད་གར་ཕྱིན་པ་ཡིན་ནའི་འདྲ། ད་སློབ་གྲྭ་ཆེ་ཁག་དང་དེ་ཚོ་ལ་འཁྲབ་སྟོན་བྱེད་གར་ཕྱིན་པ་ཡིན་པའི་ཁར་ཁོ་ལ་གདེང་འཇོག་ཡག་པོ་ཐོབ་འདུག་གདེང་འཇོག་ཡག་པོ་ཐོབ་པའི་རྒྱུ་མཚན་གང་ཟེར་ཁོ་གཅིག་ལྟ་དུས་ཚོད་ནས་ཁོ་ལ་རིག་པའི་གཞུང་ལུགས་ཀྱི་གཏིང་སྡིག་པའི་ཚུགས་པོ་ཡོད་པའོ། ཁོ་ལ་སྲོལ་རྒྱུན་གྱི་དཔེ་ལས་འདི་སྐད་ཀྱི་ཉམས་དེ་མ་ཉམས་པའོ། དེ་འདྲས་དེ་ཡོད་པ། བྱས་ཙང་ད་དེ་ག་བ་བྱེད་ཀྱི་འདུག་ག་དེ་རེད། རྒན་ལགས་ཁམས་བཟང། ད་ཅི་རྒན་ལགས་གསུང་ཡ་ཟེར་སོང་ན་བོད་ཀྱི་རོལ་ཆ་ལ་ཡོད་སོང་ན་འབུད་རྡུང་དཀྲོལ་གསུམ་གསུང་སོང་ཨ་ཡང་ཁ་ཤས་ཟེར་སོང་མི་རིགས་གཞན་པ་ལ་རོལ་ཆ་ལ་ཡོད་དུས་འབུད་རྡུང་དཀྲོལ་གསུམ་མ་གཏོགས་པ་ད་རུང་འཐེན་ཟེར་ཅིག་གསུང་འདུག་ཨ་དེ་འདྲ་ཡིན་སོང་ན་ང་ཚོ་བོད་རོལ་ཆ་ལ་འཐེན་ཟེར་མཁན་དེ་ཡོད་མ་རེད་པས།

སྤྲོད་པར་རམ། དེ་རེད་ད་དེ་སོང་ན་ང་ཚོ་བོད་ལ་ནམ་རྒྱུན་ཡིན་དུས་ཟེར་ན་བོད་ལ་འབུད་རྡུང་དཀྲོལ་གསུམ་ཟེར་བ་རེད་དེ་རེད། རྒན་ལགས་ངས་དྲི་བ་གཞན་ཞིག་ནི། བོད་ཀྱི་སྲོལ་རྒྱུན་གྱི་རོལ་ཆ་དང་དེང་རབས་ཀྱི་རོལ་ཆ་གཉིས་ཀ་མཉམ་སྤྱོད་བྱེད་ཐུབ་ཡོད་ནི་ཨེ་རེད། ད་དེ་དེ་འདྲ་རེད། བོད་ཀྱི་སྲོལ་རྒྱུན་རོལ་ཆ་དང་དེང་རབས་རོལ་ཆ་གཉིས་མཉམ་པོར་དཀྲོལ་ཡ་དེ་མཉམ་པོར་དཀྲོལ་ན་འགྲིག་རེད། མཉམ་པོར་དཀྲོལ་ན་འགྲིག་རེད་ད་ག་འདྲས་དཀྲོལ་དགོས་རེད་ཟེར་ན། བོད་ཀྱི་སྲོལ་རྒྱུན་རོལ་ཆ་འདི་བེད་སྤྱོད་བྱས་པའི་སྐབས་ད་བརྩམ་བྱ་དེ་རྣམས་ལ་བེད་སྤྱོད་བྱས་པ་གང་ཟེར་ན་ག་ར་ཟེར་ན་བརྩམ་བྱ་དེ་དགོས་པ་བཀས་བཅད་ཨན་སྲོལ་རྒྱུན་རོལ་མོའི་གཞུང་ལུགས་དང་མཐུན་པའི་སྒོ་ནས་ཕར་བེད་སྤྱོད་བཏང་ན་ཨན་ཡག་པོ་བ་རེད། ཨ་དེང་རབས་དེ་དག་རེད་དེང་རབས་རོལ་མོ་དེ་ག་ར་ཟེར་སོང་ན་སྲོལ་རྒྱུན་གྱི་རོལ་མོ་དང་མཉམ་པོར་དཀྲོལ་དུས་ཟེར་ན་ཨ་ན་འདིས་མི་རིགས་ཁྱད་ཆོས་མཚོན་ཐུབ་ཀྱི་འདུག་བ་མི་འདུག་བ། དེང་རབས་རོལ་མོ་འདི་མི་རིགས་ཁྱད་ཆོས་མཚོན་ཐུབ་ཀྱི་ཡོད་ན་གཙུག་ལས་ན་འགྲིག་གི་རེད། དཔེར་ན་ང་ཚོ་བོད་རོལ་མོ་ལ་ཆ་བཞག་ཡོད་ན་དེ་རེད་བ་རེད་རོལ་མོའི་རྣམ་གྲངས་ཁག་ཅིག་ང་ཚོ་བོད་པ་རང་ནས་བྱུང་བ་མ་རེད། ཕྱི་ལོགས་ནས་ཡོང་བ་དེ་འདྲ་རེད་བ་དཔེར་ན་ཡང་ཆིང་བཟོ་འདྲ་དེ་འདྲ་རེད་བ། དེ་ཚོ་རིགས་དེ་ཚོ་ཁག་ཅིག་ག་རེ་ཟེར་ན་ཕྱི་ལོགས་དཔེར་ན་གན་ཇག་བཟོ་འདྲ་ཕྱི་ལོགས་ནས་ཡོང་བ་རེད་བ། ཡང་ཆིང་བཟོ་འདྲ་ཕྱི་ལོགས་ནས་ཡོང་བ་རེད་བ། རོལ་མོའི་རིགས་དེ་རེད་བ་རེད་དཔེར་ན་ཡང་ཆིང་བཟོ་འདྲ་ཕྱི་ལོགས་ནས་ཡོང་བ་རེད་དེ། ད་དེ་རྡོ་རིང་བསྟན་འཛིན་དཔལ་འབྱོར་སྐབས་ཚོད་ལ་ཨ་ནེ་ཁོ་རང་གི་དེ་ཡ་རྒྱ་ནག་ནས་བསྣམས་ཕེབས་ཁོ་རང་བ་གའི་ཡང་ཅིན་དུ་སུ་ཅང་ན་ཤི་ནས་ག་ར་ཟེར་ན་ཡར་ཕེབས་བྱས་བྱས་ཨ་ནི་སྟོད་གཞས་ནང་མའི་རོལ་མོ་ནང་ལོགས་ལ་ཨ་ནི་ཡང་ཅིན་དང་ཁྲི་ལིན་ཨ་ནི་མངའ་རིས་ཀྱི་སྒྲ་སྙན་གླིང་བུ་དེ་རིགས་ཀྱི་སྦྱོར་བ་དེ་བརྒྱད་སྦྱོར་བའི་རྣམ་པ་དེ་དུས་ཚོད་དེ་ཁོ་རང་ས་དོན་ནང་ལ་གསུངས་པ་རེད་དེ་སུ་དུས་ཚོད་ན་ཡང་ཅིན་དེ་ག་ས་སྐབས་དེ་དུས་ཁོ་རང་གིས་བསྣམས་ཕེབས་དེ་རྒྱ་ནག་བསྣམས་ཕེབས་རེད་ད་རྒྱ་ནག་ལ་ཡང་ཅིན་དེ་ག་ནས་བྱུང་བ་རེད་ཟེར་སོང་ན་ཕྱི་ལོགས་ནས་བྱུང་བ་རེད་ཨོ།

ཡང་ཅིན། ཡང་ཅིན་ནི་གཉེན་སྒྲིག་འདྲ་བ་བྱུང་རེད། ཁྱོད་ཚོས་དེ་ཆེན་པོ་ཞེ་དྲག་ཡོང་མ་རེད་དེང་སང་ཡང་ཅིན་ཆེན་པོ་འདུག་ཨ། དེ་དུས་དགའ་གཉིས་རེད། ཡང་ཆེན་པོ་ཞེ་དྲག་ཡོང་མ་རེད། ཡང་ཅིན་དེ་ཚོ་བྱ་ཨ་ནི་འདི་གར་ཡར་བསྣམས་ཕེབས་བྱས་ང་ཚོ་བོད་ཀྱི་རོལ་མོ་ཨ་ནི་ནང་ལ་བླུག་བྱས་བྱས་བླུག་པ་མ་ཚད་ཨ་ནི་སྟོད་གཞས་ནང་མའི་རོལ་ཆའི་ནང་གི་གཙོ་བྱས་བྱས་བསྡད་པ་རེད། ཨོ། འདི་ག་ར་འདི་དང་འདྲ་བའི་ང་ཚོ་དེང་སང་གི་ད་དེང་རབས་ཀྱི་རོལ་མོ་དང། ཨ་ནི་སྲོལ་རྒྱུན་རོལ་མོ་གཉིས་མཉམ་པོ་བེད་སྤྱོད་བྱེད་པའི་སྐབས་ཚོད་ལ་བེད་སྤྱོད་གཏང་མཁས་པོ་བྱུང་ན་འདི་ལྟ་བུ་འབྱུང་གི་རེད། དེང་རབས་ཀྱི་རོལ་མོ་དཔེར་ན་ཕྱི་ལོགས་ལོའི་སྔ་རོལ་མོ་ཡིན་ནའི་འདྲ་ག་འདྲ་ཡིན་ནའི་འདྲ་ང་ཚོ་མི་རིགས་ཅན་དུ་བསྐྱུར་ཐུབ་ན་ཆེས་རྩེ་གྲ་དར་བ། ཨོ། དེ་མ་ཡིན་བྱས་ཕྱི་ལོགས་དེས་དེའི་ནང་ལ་ཆ་མཐུན་ཡོད་ཚུལ་བྱས། ང་ཚོ་སྲོལ་རྒྱུན་དེ་ཡག་པོ་མ་བྱས་དེའི་ནང་ལ་གང་བྱུང་མ་བྱུང་བླུགས་པ་ཡིན་ན་ཨ་ནི་ཡག་པོ་རང་ཡོད་མ་རེད། འདི་འཛིངས་འགྲོ་གི་རེད། ཨོ། འཁྲུལ་འགྲོ་གི་རེད། ཨེ་ཡག་པོ་ཡོང་གི་མ་རེད།

འབུད་པའི་རོལ་མོ་གཉིས་ཀ་གང་ཚེ་ཕུ་རྒྱབ་རྒྱབ་བུས་བ་རེད་ཨོ་དེ་རེད་ད་ཡིན་ནའི་ཁོ་གཉིས་ཁྱད་པར་གང་སོང་ན་ཅིག་དུང་ལ་ཡིན་ན་དེ་ཡོད་མ་རེད་དཔེར་ན་དུང་ཆེན་སོགས་རེ་ཡིན་པ་ཡིན་ན་ཁོ་དེ་ཡོད་མ་རེད་མཐེབ་མིག་ཡོད་མ་རེད་ཁོ་ཁབ་ཙུ་མ་འབུད་རྒྱུ་རེད་དཔེར་ན་དུང་དཀར་ཡིན་ན་དེ་ག་རེད་ཨ་ནི་རྒྱ་གླིང་ལ་རྒྱ་གླིང་ཡིན་པ་ཡིན་ན་ཁོ་རང་མཐེབ་མིག་ཡོད་རེད་མཐེབ་དེ་ཚོ་བརྒྱབ་བྱས་བྱས་ཨ་ནི་ཁེ་དང་ཚོ་ཁོ་གི་ཏང་ཚོ་བཏང་དགོས་རེད་དེ་རེད་ཨ་ད་སྔོན་ལ་དུང་ཟེར་འདི་ག་འདྲས་ཞིག་ཟེར་བ་རེད་བསམ་ན་དུང་ཟེར་དང་པོ་ང་ཚོ་དུང་ག།

དགེ་རྒན་བཀྲ་ཤིས་བདེ་ལེགས། དེ་ནས་ང་དྲི་བ་དྲི་རྒྱུ་ཡོད་པ་དེ། དུང་དཀར་གཡས་འཁྱིལ་ཟེར་པ་དེ་ངོས་འཛིན་ཅི་ལྟར་བྱེད་དགོས་པ་རེད། དེ་ནོར་བུའི་རིགས་སུ་འཇོག་དགོས་དོན་ཅི་རེད། ཧོན་ཏཱ་ཞུ་དང། དེ་གཅིག་ནས་ག་རེ་ཟེར་ན་ང་ཚོ་དུང་གི་དེ་ན་རྒྱ་མཚོའི་མཐའ་ལ་ཕྱིན་པ་ཡིན་ན་དེ་དུང་ཚོ་ཚོ་སྒྲུག་པའི་སྒང་ཙམ་དུང་དཀར་གཡས་འཁྱིལ་དེ་དཀོན་པོ་ཞེ་དྲག་རེད།

ཏུ་རུ་ཀའི་དམག། ཨ་ནེ་བསྟན་པ་ལ་ཉམས་ཆག་ཆེན་པོ་བྱུང་བའི་སྒང་ཙམ་ལ་རྒྱ་གར་རྒྱལ་པོ་དེ་ཝ་ར་ཛའི་ཨ་ནེ་ཕར་ཡི་གེ་བསྐུར་བསྐུར་བྱས་རྒྱ་ནག་རྒྱལ་པོ་དེ་ཨ་ནེ་ཕར་རོགས་པ་བྱས་པ་ཇི་སྨྲ་ལ་ར་ཇི་ཚང་བྱས་ན་དེ་གི་ད་དེ་ཅིག་མི་འདུག་ཅིག་གི་རོགས་པ་བྱས་བྱས་པ་གས་དུས་གུ་གོར་བ་འོ་ཡི་རོགས་པ་བྱས་རོགས་ཇི་སྲིད་རེད།

དེ་འདྲའི་དེ་ཡོད་བ་དེ་རེད། ད་དུང་དེ་ལོ་རྒྱུས་དེ་འདྲ་ཞེ་དྲག་ཡོད། དཔེར་ན་གནས་སྐབས་ས་སྐྱ་ནས་ལྷ་ས་རྫོང་པ་ལ་སོགས་པའི་ནས་མ། ས་སྐྱའི་ད་ཆུ་བྱས་མ་ཀུ་ཅན་སྐྱང་པོ་རྣམས་ཕེབས་པའི་སྒང་ཙམ་ལ་ད་མ་ཀའི་ལྷ་ས་རྫོང་པ་སླེབས་པའི་སྒང་ཙམ་ལ་དེ་ཡོད་བ། བུ་སྐལ་མ་བྱུང་ཆེད་ཆོས་དུང་དུ་དུག་བཞག་པའི་སྒང་ཙམ་ཆོས་དུང་ཁོ་རང་གི་རང་བཞིན་གྱི་སྐད་རྒྱག་པའི་ལོ་རྒྱུས། ཨེ་ཆོས་དུང་གནམ་ལ་འཕུར་མཁན་གྱི་ལོ་རྒྱུས། དེ་འདྲའི་བྱས་བྱས་ཨ་ནས་རང་ཇགས་ཡང་ས་སྐྱར་བསྐྱལ། བྱས་བྱས་ས་སྐྱར་བཞུགས། ད་ལྟ་ས་སྐྱར་ཡོད་ཆོས་དུང་དེ།

ལྷ་མོའི་ནང་ལ་རྔ་དང་སྦུབ་གཉིས། ཁ་བྲལ་ཐབས་མེད་པ་བཞིན་དུ། ཨ་ནེ། ནམ་རྒྱུན་དུ་ཆོས་ལུགས་ཀྱི་ཆོ་ག་དེ་ཚོ་ལ་ལ་ལ་རྒྱ་གླིང་དང་དུང་གཉིས་ཁ་བྲལ་ཐབས་ཡོད་མ་རེད། ཁོ་གཉིས་གཉིས་མཉམ་པོར་བཏང་དགོས་རེད། ད་དེ་སྒྲིག་གཞིར་ཆ་ཆགས་སོང་ན། རྒྱ་གླིང་ཆ་བཏང་ན། དུང་ཆེན་དེ་ཆ་བྱེད་དགོས་རེད། དུང་ཆེན་ཆ་ཡིན་ན་རྒྱ་གླིང་ཆ་དགོས་རེད། དེ་རེད་མ་གཏོགས་བ་དུང་ཆེན་གཅིག། རྒྱ་གླིང་གཉིས་སོར་རྒྱ་གླིང་གསུམ་སོར་དེ་ལ་ཡོང་གི་མ་རེད། དེ་ག་ས་གཏན་བདེའི་ཁྱད་འཕགས་ཀྱི་ཡིན་གཅིག་མིན་གཅིག་སྒྲིག་གཞི་དེ་གཏན་འཁེལ།

བེད་སྤྱོད་བཏང་ཡ་དེ་འདྲས་འདུག་ཨང་དཔེར་ན་ཆང་ས་རྒྱབ་དུས་ཡ་དུང་དཀར་འབུད་ཡ་དེ་འདྲས་ཨང་ཁྱེད་རང་གིས་བལྟས་ན་དེ་འདྲས་བྱས་ན་འགྲིག་འདུག་གས་ཨང་ཆོས་ལུགས་ཀྱི་རོལ་ཆས་དེ་བཞིན་བེད་བཏང་ན་སྲིད་ན་ཨང་ཁྱེད་རང་ལ་ཡ་ལྟ་ཚུལ་ག་འདྲས་ཡོད་པ་ང་ཚོར་ཅིག་གསུང་རོགས་གནང། ཨོ། བྱས་ཙང་ཨང། ད་དེ་ཆོས་དང་འཇིག་རྟེན་ཁ་ཁ་སོ་སོར་རེད་བྱས་ལབ་དུས། ཆོས་དང་འཇིག་རྟེན་མཉམ་པོར་བསྲེས་བ་རེད་ཨ། ཨ་ནི་ཧོབ་ཏུ་བལྟས་ན་ད་ཅིག་གི། ཆོས་དང་འཇིག་རྟེན་གཉིས་མཉམ་པོར་སླེད་བྱས་ཅིག་གི། འཆམ་མཐུན་ཞེ་དྲག་ཡོད་པའི་སོ་སོར་ཚོན་མདོག་འཛིངས་འགྲོ་གི་རེད།

ཀུན་ལ་མཛེས་པ་རེད་དེ། ད་ཡིན་ནའི་གང་ཟག་སོ་སོ་སོ་སོའི་གི་ཡང་ཁོ་མོ་འགྲོ་སྟངས་དེ་གསལ་པོ་ཅིག་མ་ཤེས་ན་གང་ག་དེ་མཛེས་པོ་རེད་བསམ་བྱས་གང་བྱུང་མང་བྱུང་བཏང་ན་དཔེར་ན་ཨ་མདོའི་ཁོ་རང་གི། བྲོའི་དཀོན་མོ་ནང་ལྟར་རེད། ད་ནམ་རྒྱུན་གྱི་ཆང་སའི་རྟེན་འབྲེལ་དང་དོན་གཙོ་གང་ཟག་ཆོས་ལུགས་གི་དོན་གྱི་གླེང་རི་བས། ཨོ།

དོན་དག་གང་ལྟར་ཆོལ་ཁ་སོ་སོའི་སྐབས་དང་བསྟུན་ནས་བཏང་དགོས་པ་རེད། ད་དེ་ནས་འདི་མ་ཡིན་པའི་ཚེ་ཆོས་ལུགས་ཆོལ་ཁ་གཅིག་པུ་མ་ཡིན་པའི་ནམ་རྒྱུན་དུ་ད་ལྟ་ང་རང་ཚོའི་ད་ལྟ་བླ་མ་མ་ནི་ཟེར་མཁན་ཅིག་ཡོད་རེད་བ། ཆས་རྒྱལ་གྱི་སྒྱུ་རྩལ་བླ་མ་མ་ནི་ཟེར་མཁན་ཅིག་ཡོད་རེད། བླ་མ་མ་ནི་དེ་བས་ན་བཤད་པའི་སྐབས་མཚམས་ལ་དུང་བཏང་གི་རེད། ད་དུང་དེ་གར་བཏང་བ་རེད་བླ་མ་མ་ནི་མ་བཤད་གོང་གི་བཤད་པའི་སྐབས་མཚམས་དུང་དེ་བླ་མ་མ་ནི་བཤད་པའི་སྐབས་ལ་ད་མི་ཤོག་ཟེར་གི་སྐོང་བརྡ་བཏང་ཡག་གི་དུང་དེ་རེད།

ཧུན། ད་དེ་ནས་ག་ར་ཟེར་ན་དེ་རམ་གྲོ་རོལ་ཆ་གཞན་ག་རེ་བར་ཟེར་ན་སུ་རྣ་ཟེར་མཁན་དེ་མི་སུམ་པོ་བཏང་གི་རེད་རེད་བ་སུ་རྣ་དེ་ག་ར་དང་ག་བ་ཟེར་ན་དང་དེ་ག་དང་ལྡ་མན་དེ་ག་ཟེར་ན་ཆིང་དུ་སྐྱབས་བྱས་བྱས་ཨ་ནི་གར་བ་འཁྲབ་དགོས་ག་རེད་དེ་ཕོ་བྲང་ནང་ལ་འཁྲབ་ཡས་གི་གར་གི་ནང་ལ་ཆ་ག་ར་འཁྲབ་པའི་ནང་ཚན་ལ་ད་རོལ་མོ་གི་དེ་ཆོ་ར་རྣམ་གྲངས་གཙོ་ཆེ་དེ་གཉིས་རེད་ད་ཡང་ནམ་རྒྱུན་བྱམས་རོ་སི་ཏང་ཡོད་རེད་ག་ན་གཞུང་གླིང་དེ་ནས་བཏང་གི་འདུག་པ།

ནོར་བ། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཀུ་ཚུགས་གདན་འདྲེན་ཞུ་བའི་སྐབས་མཚམས་ལ་ཤིང་ནས་དཔེ་འདི་དང་བཅས་འདུན་པར། དེ་བཟོས་པའི་ས་རག་དུང་འདི་ལ་བཟོས་འདུག། རག་དུང་བཟོས་དུས་ཙེ་ན་རག་དུང་འདི་གནའ་བོ་ལ་གསན་འདི་ནས་བུས་དུས་ཙེ་ན་ཨ་ནི་རག་དུང་འདི་སྐད་ཆེན་པོ་ཞེ་དྲག་བྱུང་དུས་ཙེ་ན་ཨ་ནི་རྟ་ཁྱུ་དུང་དུ་འགྲོ། གཡག་དུང་དུ་འགྲོ་ཞེས་གི་དེ་འདྲ་ཡོད་རེད་ཁོ་དུང་བུས་པའི་སྒྲ་འདི་ཤུགས་ཆེན་པོ་ཞེ་པོ་དེ་འདྲའི་གི་ལོ་རྒྱུས་དེ་འདྲ་དེ་བཀའ་གདམས་ཕ་ཆོས་བུ་ཆོས་ནང་ལ་གསལ་གི་ཡོད་པ་རེད་དོང་དུང་ང་ཚོས་མ་བསྟན་ན་ཧ་གོ་རེད་རེད་བ། དེ་རེད། ད་དེ་དུང་ང་ཚོ་ནམ་རྒྱུན་གི་དུང། ཁྱེད་རང་གི་དུང་ང་ལ་དེ་དུང་དཀར་དེ་ཁྱེད་རང་ཚོ་ཧ་གོ་རེད་བ་ཨོ་ཨ་ནི་དེ་ཆོར་བ་ན་ཅི་རྒྱ་མཚོའི་ནང་ཆུ་མ་ནང་རྒྱུའི་དུང་དེ་རེད་ད་དེ་ག་རེ་ཟེར་ན་དུང་ཆེན་དེ་ད་འདྲ་མི་འདྲ་མདའ་ཚོ་བ་ན་རྒྱུ་ཟངས་རྒྱུ་རག་རྒྱུ་དངུལ་ལ་བཟོས་པ་ཡོད་པ་རེད་ལ་ཨ་ནི་དུང་ཚོ་ཁ་ཤས་ཚག་གྲོག་དུང་ཚོ་རྒྱབ་ཆེ་རྒྱབ་དེ་འདྲ་ཡོད་རེད་ཁ་ཅིག་ཆེ་ལ་ཆག་སོང་ཚོ་འདྲ་བས་ད་མི་གཅིག་གི་གཉིས་གི་ཐེག་ཙམ་དེ་འདྲ་ཡོང་འདུག་པ་ཨོ་ད་ཚོ་སྐད་དུ།

ཁྱབ་པ་ཇི་འདྲ་ཡིན། ད་རྒྱ་གླིང་དང་རྐང་གླིང་གཉིས་དེ་ནི་རེད་རེད། གཉིས་ཀའི་ད་ལྟ་ཆོས་ལུགས་ཀྱི་ད་རོལ་མོ་རེད་བ་དེ་རེད། རྒྱ་གླིང་དེ་ང་ཡི་ད་ལྟ་ཤིང་གི་ཐོག་ཁོ་ལ་མཐེབ་དེ་མཐེབ་བརྒྱད་ཨོ། བུ་ག་བརྒྱད་ཡོད་པ་རེད། ད་རྒྱ་གླིང་དེར་དྲུག་ཅིག་ཆ་བཞག་ན་རྒྱ་གླིང་ཁོང་རང་གི་མདའ་ཟེར་ཡག་གཅིག་བྱས། མདའ་དེའི་སྒང་ལ་ཨེ་ནས་དེ་ཡོད་རེད་ཁོ་ལ་གང་ཟེར་གི། བུམ་པ་གཅིག་བྱས་བུམ་པ་དེའི་སྒང་ལ་ཨེ་ནས་ཁྲེ་གེ་ཟེར་ཡག།

ད་ཡིན་ནའི་ནམ་རྒྱུན་རྒྱ་གླིང་དང་རྐང་གླིང་གཉིས་བེད་སྤྱོད་གཏོང་དེ་ག་རེ་ཟེར་ན་དཔེར་ན། གར་འཆམ་ནང་ལོགས་ཆ་བཞག་སོང་ན་རྒྱ་གླིང་འདི། དཔེར་ན། ད་ཞི་བའི་རོལ་མོ་གསུང་དང་བླ་མ་སྐྱེས་ཆེན་དམ་པ་དག་དེ་འདྲའི་ཕེབས་པའི་སྐབས་ཙམ་ལ་ག་རེ་བྱེད་བ་རེད་ཟེར་སོང་ན་རྒྱ་གླིང་བཏང་བྱས་རྒྱ་གླིང་དང་དུང་གི་སྙན་གསན་བྱས་རྒྱ་གླིང་དང་གཙོ་བོར་བཏང་བྱས་ནས་སྙན་གསན་ཞུ་བ་རེད། ད་དཔེར་ན་ཕྱིས་སུ་ལྷ་ཁྲོ་བོ་དང་དྲག་པོ། ཆོས་སྐྱོང་སོགས་དུ་མ་ཕེབས་དུས་ཟེར་ན་ཨེ་རྒྱ་གླིང་བཏང་གི་མ་རེད་ག་རེ་བཏང་རེད་ཟེར་ན་རྐང་གླིང་བཏང་བྱས། འོ། ད་དེ་ཡང།

ཁ་ཅིག་ལྟ་བྱེད་སྦུ་གུ་སོགས་ལྟར་བཟོས་པ་དེ་འདྲའི་དེ་འདྲའི་ཡོང་གི་འདུག་ག་དེ་འདྲའི་ག་རེ་ཟེར་སོང་ད་ལྟ་གྱི་ཀྲུང་གོའི་རོལ་མོའི་ཚིག་མཛོད་དེ་ཚོ་ནང་ལོགས་ལ་སྔོན་མ་བསྡུ་རུབ་བྱས་པ་དེ་འདྲའི་གི་རྫ་གླིང་དང་དེ་འདྲའི་སྐོར་དེ་འདྲའི་གསལ་གི་འདུག་གི་བ། གཞན་གང་ལྕགས་གླིང་དེ་འདྲའི་ཡོད་རེད་ལྕགས་ལས་བཟོས་པའི་གླིང་བུ་དེ་ཚོ་ཚོ་སྤྱིར་བཏང་གི་ང་ཚོ་གཅིག་གི་རོལ་མོ་ལ་རམ་འདེགས་བྱས་ཡ་ཚོ་མ་རེད་ནམ་རྒྱུན་དུ་ག་ཚོད་ཅིག་གི་ད།

ལེ་ཚན་སྔོན་མའི་ནང་བོད་ལྗོངས་སྒྱུ་རྩལ་ཞིབ་འཇུག་ཁང་གི་ཞིབ་འཇུག་པ་ཆེན་མོ་དགྲ་ལྷ་ཟླ་བ་བཟང་པོ་ལགས་ཀྱིས་ང་ཚོ་ལ་བོད་ཀྱི་རོལ་མོ་ལ་སྐྱེས་བུའི་ངག་ལས་བྱུང་བའི་ལྷན་ཅིག་སྐྱེས་པའི་རོལ་མོ་དང། རྔ་དང་སྦུག། དུང་དང་རྒྱ་གླིང། སྒྲ་སྙན་དང་པི་ཝང་སོགས་རྐྱེན་གཞན་ལས་བྱུང་བའི་རོལ་མོ་བཅས་རིགས་གཉིས་སུ་ཕྱེ་བ་དང། དེ་དག་ཀྱང་འབུད་རྡུང་དཀྲོལ་གསུམ་གྱི་ཁོངས་སུ་བསྡུས་པའི་སྐོར་འཆད་ཁྲིད་གནང་ཡོད། འོ་ན་རྔ་དང་སྦུག་གཉིས་ཀྱི་སྐོར་བཤད་པ་ཅི་འདྲ་ཡོད་ཀྱི་རེད་ཟེར་ན།

ཨ་ནེ། རྔའི་ཨ་ནེ་གཞུང་ལུགས་དེ་ཕུན་སུམ་ཚོགས་པོ་ཞེ་དྲག་བྱུང་བ་རེད། དཔེར་ན་རྔ་ལ་ཆ་བཞག་སོང་ན་ཆོས་ལུགས་ནང་ལོགས་ལ་ཞི་རྒྱས་དབང་དྲག་གི་དབྱེ་བ་ཡོད་རེད་རྔ་ཁོ་རང་ལ་རེད་བ། དཔེར་ན་ཞི་བའི་རྔ་དེར་ཆ་བཞག་སོང་ན་ཞི་བའི་རྔ་དེ་ཁ་དོག་ལ་ཁྱད་པར་ཡོད་རེད་དབྱིབས་ལ་ཁྱད་པར་ཡོད་རེད། ཨོ། ཨ་ནེ། རྡུང་གྲངས་ལ་ཁྱད་པར་ཡོད་རེད་ཞི་བའི་རྔ་ཅིག་པའི་ཡིན་ན་ཁ་དོག་ཅན་ཁ་དོག་དཀར་པོ་དགོས་པ་རེད། ཨོ། ཁ་དོག་དཀར་པོ། ཨོ། དབྱིབས་དེ་ག་འདྲ་གི་དབྱིབས་དེ་སྒོར་སྒོར་ཅིག་དགོས་ཀྱི་རེད། དབྱིབས་དེ་གོ་གོ།

མཛད་པའི་ག་རེ་ཟེར་སོང་ན་རོལ་མོའི་བསྟན་བཅོས་གཅིག་ཤེས་ཀུན་གྲོལ། ཨ་ནི་ཁོང་གི་སློབ་མ། ངག་དབང་ཀུན་དགའ་བསོད་ནམས་ཀྱིས་མཛད་པའི་རོལ་མོའི་བསྟན་བཅོས་ཀྱི་འགྲེལ་པ་དེ་ཚོ་ནང་ལ་དེ་ཚོ་རྔའི་རྡུང་སྟངས་དང་སྦུག་དཀྲོལ་སྟངས་དེ་ཚོ་གསལ་པོ་འཁོད་ཡོད་རེད། དེ་ཚོ་ག་ཚོད་ཟབ་ཟབ་བྱས་བལྟས་པ་ཡིན་པས་ན་དེ་ཡག་པོ་ཆགས་གནས་ཚུལ་ཤེས་ཀྱི་རེད། རེད་བ། དེ་རེད་ད་དེ་དེ་ཚོ་གཞུང་ལུགས་ག་ནས་ཤེས་དགོས་བ་རེད་བ་དེ་སུ་རེད། སྔོན་ལ་ལྷ་མོ་མ་འཁྲབ་གོང་ལ་ད་མང་ཚོགས་ཚོ་ཕ་གའི་ལྟད་མོ་ལྟ་གར་སླེབས་མ་སླེབས་ཙམ་ལ་ག་རེ་རྡུང་དགོས་བ་རེད་ཟེར་ན་ད།

ཀྱི་ཁུངས་དང་ལྡན་པ། གོ་སྒྲིག་ཆེད་མ་བཟུང་ནས་ཆ་ཚང་བྱེད་ཡོག་རེད། དེ་མ་གཏོགས་གང་བྱུང་མ་བྱུང་རྔ་ཞིག་ཏང་ཏང་ཏང་རྡུང་བྱས་འཁྲབ་ཡས་ཡོག་མ་རེད། རྔ་གཅིག་རྡུང་རྡུང་གི་སྒོ་ནས་ཉིས་རྡུང་རྡུང་སུམ་རྡུང་རྡུང་རྡུང་བའི་རྐང་སྟབས་གཅིག་རྡུང་གི་རྐང་སྟབས་གང་འདྲས་འཁྲབ་དགོས་པ་ཉིས་རྡུང་རྐང་སྟབས་གང་འདྲས་དང་སུམ་རྡུང་རྐང་སྟབས་གང་འདྲས་འཁྲབ་དགོས་འཁྲབ་མཁན་དེ་ཞེ་དྲག་དེ་བྱེད་དགོས་ཡོག་རེད། ད་དེ་རྒྱལ་ཁ་ཁ་ཟིན་ན་དེ་རྔ་རྡུང་མཁན་དེ་སུ་རེད་ཟེར་ཟིན་ན་ཨ་ནི། རལ་པ་འཁྲབ་མཁན་བུད་མེད་ཀྱིས་རྡུང་དགོས་ཡོག་རེད། འཁྲབ་མཁན་འཁྲབ་མཁན་དེ་མང་ཤོས་བུད་མེད་དེ་རེད། ད་བུ་དང་ཚོ་བས་དེ་ནས་ཁྲོས་པའི་ཁང་དང་ཤང་ལང་ཚོ་ཚིག་བྱ་ཚོ་ནི་ང་དུང་བྱ། ང་དུང་ཨ་ནི་བུ་དང་ཚོ་ཤང་ལང་ཁས་བྱ་ཨ་ནི་ཕག་ཆུང་རྒྱབ་ཡ་ཡེ་ནས་འདྲ་རྩའི་ཁར་བརྩིག་ཡེ་ན་རང་ཨོ་འདི་བརྩིག་གི་བ་རེད་དེ་སོང་ད་དེ་རེད་ད་དེ་འདི་རེད་པས་དེ་ནང་ལོགས་ལ་ཤ་བཞག་སོང་ན་ང་དང་ཤང་གཉིས་དེ་ཙོ་རེད་དེ་ནང་ལོགས་ནས་ནི་ང་དེ་ག་རང་ས་ཁ་ཆེན་པོ་ཞིག་རག་རུ་བ་ཨོ་དེ་རེད་དེ་ཡེ་བ་དེ་གསལ་པོ་ཤིན་པོ་ཆེ་བ་རེད། རྒན་ལགས་སྐུ་མཁའ་མཛངས།